ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ།

རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་དང། དེ་ནས་གཟའ་འཁོར་འདིའི་ནང་ཨེ་མོ་རིའི་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང་སློབ་གསོའི་རང་བཞིན་ཟབ་མོ་ལྡན་པའི་བགྲོ་གླེང་ཁག་ཅིག་གཉེར་ཡོད་པ་རྣམས་མཇུག་སྒྲིལ་བྱུང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་འགོ་འཛུགས་གནང་བའི་མ་དང་བྱིས་པ་རྣམས་ཀྱི་ལུས་ཟུངས་གསོ་བྱེད་ཀྱི་ལས་གཞི་ཐོག་རྡ་རམ་ས་ལའི་ས་གནས་འགོ་འཛིན་གྱི་ལས་བྱེད་ཚེ་རིང་དབྱངས་འཛོམས་ལགས་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།

ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པའི་ཉིན་ནིའུ་ཡོག་དང་ནིའུ་ཇར་སིའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་འགོ་ཁྲིད་འོག་ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་ནས་བོད་མི་བརྒྱ་སྐོར་ཙམ་ཞིག་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སིའི་ནང་ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་ལ་རིང་མིན་ཨ་མི་རི་ཀའི་གྲོང་ཁྱེར་སན་ཧྥ་རན་སིས་ཀོ་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ལྷན་དུ APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཞོར་བཀའ་མོལ་གནང་སྐབས་བོད་དོན་གླེང་དགོས་པ་དང་ལྷག་པར་དུ་བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་ངེས་པར་དུ་ཡར་རྒྱས་གཏོང་དགོས་པ་སོགས་ཀྱི་འབོད་སྐུལ་དང་འབྲེལ་གླེང་སློང་གནང་དགོས་པའི་ཞི་བའི་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་སོང། དེ་ཡང་ཐེངས་འདིའི་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་དགོས་པའི་དགོས་འདུན་གཙོ་བོ་ཁག་ཅིག་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གི་འགོ་ཁྲིད་འོག་རྒྱ་ནག་དམར་ཤོག་ཚོགས་པས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་དང་ཡང་བོད་ཕྲུག་ས་ཡ་བརྒལ་བ་ཕ་མ་དང་ཁ་བྲལ་བཏང་ནས་རྒྱ་ནག་གིས་བཙུགས་པའི་བཅའ་སྡོད་སློབ་གྲྭའི་ནང་བཅུག་པ་དང་མཉམ་ཡང་རྒྱ་བསྒྱུར་སློབ་གསོ་སྤེལ་ནས་བོད་མི་རིགས་རྩ་མེད་བཟོ་བཞིན་པར་བློ་འཚབ་ཡོད་པ་སོགས་དགོས་འདུན་ཁག་ཅིག་བཏོན་གནང་འདུག།

དེ་མི་དགོས་གཅིག་གསུངས་སླད་དེ་ང་རང་ཚོ་གིས་མུ་མཐུད་ནས་ལས་འགུལ་དེ་བཞག་ཡ་དེ་ང་རང་ཚང་མ་གི་འགན་རེད་བསམ་གི་འདུག། དེ་ཡང་ད་རེས་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་གཉིས་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུ་ཡིན་པའི APEC ཞེས་པའི་ལྷན་ཚོགས་ཐོག་མཇལ་འཕྲད་གནང་རྒྱུ་དེའི་ཐོག་ཚང་མས་ཐུགས་སྣང་ཆེན་པོ་གནང་བཞིན་ཡོད་པ་ལྟར། གཞི་རྩའི་ཨ་མི་རི་ཀའི་སྲིད་འཛིན་གྱི་ཐུགས་འགན་བཞེས་པའི་རྗེས། ཨ་རི་དང་རྒྱ་ནག་གཉིས་ཀྱི་དབུ་ཁྲིད་རྣམ་པ་གཉིས། སྔ་ལོ་ཨིན་ཏྲོ་ནེ་ཤི་ཡའི་སྦ་ལིའི་ས་གནས་སུ་ཐེངས་གཅིག་མཇལ་འཕྲད་བྱུང་ཡོད་པ་རེད། དེ་བཞིན་ཐེངས་འདིའི་ལས་འགུལ་སྐབས་གཏམ་བཤད་གནང་མཁན་བོད་ཀྱི་གཞོན་ནུ་ཚོགས་པའི་དབུས་རྒྱུན་ཟུར་པ་སྤྱི་ཟུར་ཀརྨ་རྒྱ་མཚོ་ཟུར་མཁར་ལགས་ནས་བོད་པའི་འཚེ་བ་མེད་པ་དང་ཡ་རབས་བཟང་སྤྱོད་ཀྱི་ངང་རྩ་དོན་རྩོད་པ་རྣམས་མི་རབས་ནས་མི་རབས་རྩོད་དགོས་པའི་འཐབ་རྩོད་ཞིག་ཡིན་པ་ནན་བརྗོད་གནང་སོང། ང་རང་ཚོ་བོད་ཀྱི་འཐབ་རྩོད་ཡིན་ན་ཡང་འཛམ་གླིང་ཡུལ་གྲུ་ག་ས་ག་ལ་ཡང་གདུང་སེམས་མཉམ་སྐྱེད་ཡོད་རེད། ཡིན་ན་ཡང་དོན་དངོས་པོའི་ཐོག་ལ་ཡང་ཆབ་སྲིད་འགྲོ་སྟངས་ཐོག་ལ་དེང་དུས་ཀྱི

ང་ཚོས་མི་ཐོག་མི་ཐོག་རེད་མ་གཏོགས་ཅི། ང་རང་ཚོའི་མི་ཐོག་འདི་ལ་ཡ་འགྲུབ་ཡ་མེད་པ་ཡིན་ཙང་ང་ཚོས་ནམ་ཡང་འདོར་མི་རུང་བ་རེད།
ཡང་ད་རེས་ཐེངས་འདིའི་ལས་འགུལ་ནང་མཉམ་ཞུགས་གནང་མཁན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་ཡིན་པ་འཆི་མེད་ལྷ་མོ་ལགས་ཀྱིས་བཙན་བྱོལ་ནང་དང་ལྷག་པར་དུ་རང་དབང་རྒྱལ་ཁབ་ནང་ཡོད་པའི་བོད་མི་ཚོས་བོད་ཀྱི་རྩ་དོན་མ་སེལ་བར་སེམས་ཤུགས་ཆག་རྒྱུ་མིན་པ་བོད་ནང་གི་བོད་མི་ཚོར་བརྡ་ལན་ཕུལ་གནང་སོང། བོད་ནང་ལ་བཞུགས་མཁན་འདི་ཚོ་ལ་བཙན་བྱོལ་ལ་བསྡད་མཁན་གྱི་བོད་མི་ཚང་མ་གི་ནམ་ཡང་སེམས་ཤུགས་ཆག་མེད་ཁྱོད་ཚོ་ལ་མུ་མཐུད་ནས་ང་ཚོ་གི་རང་བཙན་འཐབ་རྩོད་མུ་མཐུད་ནས་ང་ཚོ་རང་བཙན་མ་ཐོབ་བར་དུ་ང་ཚོ་མུ་མཐུད་ནས་འཐབ་རྩོད་བྱེད་ཀྱི་ཡིན་ཟེར་ལ་སེམས་ཤུགས་ནམ་ཡང་ཆག་མེད།
རང་ལོ་བཅོ་ལྔ་ཡིན་པ་སངས་རྒྱས་ལགས་ཀྱིས་ཁོང་བོད་མི་མི་རབས་གསར་པ་ཡིན་པའི་ཆ་ནས་བོད་ནང་བོད་མི་ཚོ་དཀའ་སྡུག་མྱངས་བཞིན་པ་དེ་ཚོ་རྒྱལ་སྤྱིའི་སྟེང་གསལ་སྟོན་བྱེད་དགོས་པ་དེ་ལས་འགན་ཡིན་པ་གསུངས་གནང་གི་འདུག། Free Tibet རེད་ཨ་ནི་ང་ཚོ New Generation རེད་ཨ་ནི New Generation གཞི་རྩའི་ད་རེས་ཤི་ཅིན་པིང་ལ་ངོ་རྒོལ་དང་འབྲེལ་སྤྱི་ཟླ་བཅུ་གཅིག་ཚེས་བཅུ་ཉིན། ཨ་མི་རི་ཀའི San Francisco གྲོང་ཁྱེར་ནང་ཆགས་པའི་མོ་སི་ཀོ་ནིའི་བསྟི་གནས་ཁང་དུ། APEC ཚོགས་འདུ་མ་འཚོགས་གོང་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་བ་ཁག་ཅིག་ནས། རྒྱ་ནག་གི་སྲིད་འཛིན་ཤི་ཅིན་པིང་ལ་ངོ་རྒོལ་གྱི་རྣམ་འགྱུར་ཤུགས་ཆེ་བཏོན་གནང་འདུག།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། བོད་རང་དབང་སློབ་ཕྲུག་ཚོགས་པའི་གོ་སྒྲིག་འོག་ཁ་སང་ཕྱི་ཚེས་བཅུ་ཉིན་ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ས་གནས་སུ་མ་འབྱོར་སྔོན Moscone Center ཞེས་པའི་ཚོགས་ཁང་སྟེང་ནས་ངོ་རྒོལ་འབོད་ཚིག་འཁོད་པའི་འཕྲེད་དར་སྒྲེང་འཛུགས་གནང་འདུག་དེ་ཡང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་འདི་ཟླའི་ཚེས་བཅུ་གཅིག་ནས་བཅུ་དྲུག་བར་ཨ་རིའི་གྲོང་ཁྱེར San Francisco ནང་འཚོགས་རྒྱུའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ལྷན་ཚོགས་ནང་མཉམ་ཞུགས་ཀྱིས། ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཌེན་མཆོག་དབུས་པའི་ཨ་མི་རི་ཀའི་གཞུང་འབྲེལ་མི་སྣ་དང་ཚོང་པའི་འགོ་ཁྲིད་ཚོ་དང་མཇལ་འཕྲད་གནང་གཏན་ཁེལ་ཡོད་པས་ཁ་སང་ཕྱི་ཚེས་བཅུ་ཉིན་བོད་རང་དབང་སློབ་ཕྲུག་ཚོགས་པའི་ཚོགས་མི་ན་གཞོན་ལས་འགུལ་བ་གསུམ་གྱིས་ཨེ་ཤི་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་གྱི་ཚོགས་ཆེན་ཚོགས་ཡུལ Moscone Center ཞེས་པའི་ཚོགས་ཁང་གི་བྱང་ངོས་ཀྱི་སྟེང་ནས་ཞོགས་པ་ཆུ་ཚོད་བཅུ་གཅིག་ནས་སྐར་མ་ཉི་ཤུ་ཙམ་གྱི་ཐོག་སྲིད་དབང་སྒེར་འཛིན་པ་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཁྱེད་ཀྱི་དུས་ཚོད་རྫོགས་པ་རེད། བོད་ལ་རང་དབང་དགོས་ཞེས་འཁོད་པའི་རིང་ཚད་ཕིཊ་སུམ་ཅུ་ལྷག་ཡོད་པའི་འཕྲེད་དར་ཞིག་སྒྲེང་འཛུགས་བྱས་པ་དང་དེ་ནས་དུས་ཡུན་སྐར་མ་ཉི་ཤུ་ཙམ་ངོ་རྒོལ་སྐད་འབོད་གནང་འདུག་གནད་དོན་འདིའི་སྐོར་ད་རེས་ལས་འགུལ་ནང་དངོས་སུ་ཞུགས་མཁན་བར་གཞིས་ཀུན་སྐྱིད་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་དོན། དེ་རིང་ང་ཚོ་སྤྱི་ཚོགས་དེ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་གར་ཡོང་བ་ཡིན། ཚོགས་འདུ་ཆེན་པོ་འགོ་བཙུགས་འགྲོ་ཡོད་རེད། ཨ་ནི་ཚོགས་འདུ་དེ་ཞི་ཅིན་ཕིན་ཨ་རི་ནང་ལོ་ལོ་དྲུག་ནང་ཐེངས་མ་དང་པོ་ཡོང་གི་ཡོད་རེད། ང་ཚོ་དེ་ངོ་རྒོལ་བྱེད་ཡ་ཡོང་པའི་རྒྱུ་མཚན་དེ་ལོ་དྲུག་དེ་གའི་ནང་ལོ་བོད་ནང་ལོ་གནས་ཚུལ་སྡུག་ཏུ་སྡུག་ཏུ་འགྲོ་གི་ཡོད་རེད། ལྷག་པར་དུ་བོད་ནང་ལོ་ཕྲུ་གུ་ལོ་ཆུང་ཆུང་ལོ་བཞི་ནང་མི་དང

ཨ་ནི་ད་རེས་འཕྲེད་དར་དེ་གློད་པའི་སྐབས་ལ་ཡང་ཕྱི་ལོགས་ནས་རོ་བསམ་རྒྱུ་དཀོན་ཉེན་རེད་དེ་ག་ནང་བཞིན་ཕྱི་ལོགས་ནས་མིའི་རྒྱབ་སྐྱོར་རྣམ་པ་སྟོན་མཁན་འདུག་གས། ཡོད་རེད་པོད། ཕྱི་ལོགས་མི་མང་པོ་མཐོང་ཡ། ང་ཚོ་ས་ཆ་གང་བཙུགས་ནས་མི་མང་པོ་ཞེ་དྲག་མཐོང་ཡ་བྱས་པ་དང་པོ་རེད།
ལོ་སོའི་ཐབ་ཚོང་ཚོགས་སའི་ཚོགས་ཁང་ད་ག་ག་ནས་མར་གློད་རུ་སོང་གོ་ར་བ་འཕྲེད་དར་དེ

གྲ་སྒྲིག་བྱེད་འགོ་ཚུགས་ཚར་དུས་ཡང་ཡིན་ནའི་ང་ཚོ་ཕ་གིར་སླེབས་དུས་ཙམ་པ Police དེ་འདྲ་མང་པོ་མི་འདུག་ཨ་ནི་ཡིན་ནའི་ང་ཚོ banner དེ་མར་གློད་ཚར་ནས་ང་ཚོ་སྐར་མ་ལྔ་རྗེས་ལ་ཨ་ནི་གཞི་ནས་ཁོ་ཚོ་ཡོང་སོང་ཨ་ནི་ཡིན་ནའི་ང་ཚོ་དཀའ་ངལ་འཕྲད་མ་སོང་ཨ། ཨ་ནི་ཁྱེད་རང་གི་ངོས་ནས་དེ་རིང་གི་ལས་འགུལ་འདི་ག་འདྲ་རེ་བྱུང་གནང་སོང། ང་ཚོའི་ལས་འགུལ་དེ་རིང་འདི་དཔེ་ཡག་པོ་བྱུང་སོང།
ད་རེས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་ཨ་མི་རི་ཀའི San Francisco ནང་སྐོང་ཚོགས་གནང་རྒྱུ། ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ཚོགས་ཆེན་དེར་ཡོང་རྒྱུར་རྒྱལ་སྤྱིའི་སྤྱི་ཚོགས་ནང་གནས་པའི་བོད་མིས་གཙོས་པའི་ཤར་ཏུར་ཀི་སི་ཐན་ཡུ་གུར་མི་རིགས་དང་ཧོང་ཀོང་དམངས་གཙོ་དོན་གཉེར་བ་ཕྱི་སོག་སོགས་དང་དམངས་གཙོ་དང་རང་དབང་ལ་དགའ་བའི་རྒྱལ་སྤྱིའི་མི་དམངས་ཚོས་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་གནང་དང་གནང་མུས་ཡིན་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ང་ཚོས་བོད་ནམ་ཡང་མ་བརྗེད་ཅེས་བོད་དོན་ཆེད་བཞུགས་སྒར་རྡ་རམ་ས་ལ་ནས་གནས་མཆོག་རྡོ་རྗེ་གདན་བར་རྐང་འཁོར་སྐོར་བསྐྱོད་ཀྱི་ལས་འགུལ་སྤེལ་གནང་མཁན་སྐུ་ཞབས་འཇམ་དབྱངས་བསྟན་འཛིན་ལགས་ཕྱི་ཟླ་བཅུ་གཅིག་པའི་ཚེས་དགུའི་ཕྱི་དྲོར་གནས་མཆོག་རྡོ་རྗེ་གདན་དུ་བདེ་ཐང་ངང་ཕེབས་འབྱོར་བྱུང་འདུག། ཁ་སང་གནས་མཆོག་རྡོ་རྗེ་གདན་གྱི་དགོན་པ་དང་ས་གནས་ཀྱི་ཚོང་པ་རྣམས་ཀྱིས་སྐུ་ཞབས་འཇམ་དབྱངས་བསྟན་འཛིན་ལགས་སུ་ཕེབས་བསུ་དང་དགའ་བསུའི་སྣེ་ལེན་གྱི་མཛད་སྒོ་ཞིག་སྐོང་ཚོགས་གནང་འདུག་པས་དེའི་སྐོར་བོད་དོན་ཆེད་རྐང་འཁོར་སྐོར་བསྐྱོད་པ་ད་ལོ་དགུང་གྲངས་དྲུག་ཅུ་རེ་གསུམ་ལ་ཕེབས་པ་སྐུ་ཞབས་འཇམ་དབྱངས་བསྟན་འཛིན་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་གསུང་དོན། དེའི་ནང་ལ་ཡང་སྣེ་ལེན་ཞུ་མཁན་གཙོ་བོ་འདྲ་བོ་དེ། གནས་མཆོག་རྡོ་རྗེ་གདན་གྱི་དགོན་སྡེ་ཁག། དེ་ཚོ་བྱས་ཨ་ནི་ང་རང་ཚོ་གི་སུད་ཚོང་པ་ཡོད་ར་བ་ལ་འོ་ཁོང་རྣམ་ཚོ་གི་དབུ་ཁྲིད་པའི་བཞུགས་ལ་ཨ་ནི་དགོན་སྡེ་ཁག་དེ་ཚོ་བྱས་ཨ་ནི་མཱ་བྷོ་དྷི་གི General Secretary དེ་ཚོ་དེ་རྒྱ་སྐྱེ་དམན་ཅིག་འདི་ནང་མཐོང་བསྡད་ཀྱི་འདུག་ཨ་ཁོང་རང་དེ་འདྲས་བཞུགས་འོ་དེ་འདྲས་བྱས་བྱས་དཔེ་མི་སྲིད་པ་ཡག་པོ་བྱུང་སོང་ལ་འོ་དེ་ཞུ་ཡ་ཡིན་ཨ་ནི་མཐའ་མ་མཐའ་མ་དེ་ལ་ཡང་ད་ང་རང་གི་སྐད་ཆ་བཤད་ཡ་ཡོད་ན་མེད་ན་ད་ག་རང་རེད། གཟུགས་པོ་བདེ་པོ་བྱུང་ན་ད་བོད་དོན་གི་ལས་ཀ་ད་རུང་འདི་ལ་ཡ་ང་རང་གི་ཡིག་མགོ་བྲིས་པ་གི་ང་ཚོའི་བོད་བོད་ནམ་ཡང་མ་བརྗེད་ཟེར་དེ་གི་ཐོག་ལ་ཡ་ཨ་ནི་ལོ་དྲུག་ཅུ་རེ་ལྔ་མ་སླེབས་བར་དུ་ལ་ཡ་ང་རང་གི་ལས་ཀ་ད་ག་རང་གི་ཐོག་ལ་ཡ་དེ་གུས་པས་ཡས་ཀྱི་འབད་བརྩོན་ཁོ་ན་རང་བྱེད་བསྡད་ཀྱི་ཡིན་ཟེར་འོ་དེ་ག་རང་ཞུས་པ་ཡིན་མཐའ་མཇུག་དེ་ལ་ཡ་ད་གནས་མཆོག་རྡོ་རྗེ་གདན་དགུན་དུས་ལ་ཡ། གཞན་དེ་ལྟར་འདི་ནང་ལོ་ལ་ཡ་དངོས་གནས་ང་རང་ཚོ་གི་དགོན་སྡེ་ཁག་མང་པོ་ཅིག་ཡོག་ར་བ་དེ་ཚོ་ཚང་མ་བྱས་ཨ་ནི་ད་ག་མཱ་བྷོ་དྷི་བྱས་ཨ་ནི་ང་རང་ཚོ་གི་སུད་ཚོང་པ།

དང་བཅས་འདི་ག་མཐོ་རིམ་གཙུག་ལག་སློབ་གྲྭ་ཁག་གི་བོད་པའི་སློབ་ཕྲུག་རྣམ་པ་ཝཱ་ཎ་དབུས་བོད་ཀྱི་མཐོ་རིམ་གཙུག་ལག་སློབ་གྲྭ་ཆེན་མོའི་དགེ་ལས་སློབ་ཕྲུག་རྣམས་ཀྱིས་ཁོང་ལ་དགའ་བསུའི་སྣེ་ལེན་གང་གཟབ་ཞུས་གནང་འདུག་ད་རེས་ཀྱི་བོད་དོན་ལས་འགུལ་དེ་རྒྱལ་ཁའི་ངང་མཇུག་སྒྲིལ་ཟིན་ཡོད་པ་དང་ཡང་ཁོང་གིས་ཁོང་དགུང་གྲངས་དྲུག་ཅུ་རེ་ལྔ་ལ་མ་ཕེབས་བར

CCTV ཞེས་པའི་ནང་གནས་ཚུལ་གསལ་སྟོན་བྱས་འདུག་རྒྱ་ནག་དབུས་གཞུང་དྲིལ་བསྒྲགས་ཁང་གིས་བཤད་པ་ལྟར་ན་ནག་ཉེས་འདིའི་གནས་སྟངས་ཧ་ཅང་ཛ་དྲག་ཡིན་པ་དང་སྤྱི་ཚོགས་ལ་ཐེབས་པའི་ཤུགས་རྐྱེན་ཧ་ཅང་ངན་པ་བཅས་ལ་བརྟེན་ནས་རྒྱལ་ཁབ་དང་མི་མང་གི་ཁེ་ཕན་ལ་དམིགས་བསལ་གྱི་གྱོང་གུན་ཆེན་པོ་ཕོག་ཡོད་ཅེས་ཁྲིམས་ཁང་གིས་ཐག་གཅོད་བྱས་པའི་སྐབས་སུ་གསུངས་ཡོད་པ་ལུང་འདྲེན་བྱས་འདུག་ཁྲིམས་དཔོན་ཞིག་གིས་སུན་ལ་དུས་བཅད་བཅར་འདྲི་བྱས་ཏེ

ཡང་ཨ་མི་རི་ཀ་དང་རྒྱ་གར་གྱི་ཕྱི་སྲིད་དྲུང་ཆེ་དང་ཕྱི་སྲིད་བློན་ཆེན་བདེ་སྲུང་བློན་ཆེན་རྣམ་པ་མཇལ་འཕྲད་གནང་བ་ནི་ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་སུ་དམིགས་ཡོད་པ། རྒྱ་གར་གྱི་སྲིད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བ་འདི་གཤམ་ལ་གསན་གནང་གི་རེད།
ཨ་མི་རི་ཁ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཁེན་ལགས་དང་བདེ་སྲུང་དྲུང་ཆེ་ལོ་ཨེ་ཏྲི་ཨོ་སི་ཊིན་ལགས་རྣམ་གཉིས་རྒྱ་གར་ནང་ཕེབས་ཏེ། སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་བཅུ་གི་ཉི་མ་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇེ་ཤང་ཀར་ལགས་དང་བདེ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་ལགས་ཀྱིས། རྒྱལ་ཁབ་གཉིས་ཀ་གི་བློན་ཆེན་རིམ་པ་གཉིས་རེའི་ཕན་ཚུན་གྱི་བར་དམིགས་བསལ་ཧིན་རྡུའི་རྒྱ་མཚོ་དང་ཞི་བདེའི་རྒྱ་མཚོ་གི་མངའ་ཁུལ་དུ་མཛའ་གྲོགས་མཉམ་རུབ་གནང་དགོས་པ་གི་སྐོར་དང། ནུབ་ཨེ་ཤ་གི་མངའ་ཁུལ་དུ་རྙོག་ཟིང་འབྱུང་བཞིན་པར་བློ་འཚབ་ཆེན་པོ་ཡོད་པ་གི་མུར། རྒྱལ་ཁབ་གཉིས་ཀྱི་བདེ་འཇགས་དང་སྲུང་སྐྱོབ་ཀྱི་ཐད་དུ་མཉམ་འབྲེལ་གནང་སྒོ་གི་ཐོག་གི་བཀའ་མོལ་གྲོས་བསྡུར་གནང་ཡོད་ཅིང། རྒྱ་གར་དང་རྒྱ་ནག་གི་སྐོར་སྲིད་དོན་ཉམས་ཞིབ་པ་སུ་ཡཱ་ཤི་དེ་སཱའེ་ལགས་ནས། ད་ལན་རྒྱ་གར་དང་ཨ་མི་རི་ཁ་གི་ཕྱི་འབྲེལ་དང་བདེ་སྲུང་བློན་ཆེན་རྣམ་པ་མཇལ་མོལ་གྱི་དམིགས་ས་གཙོ་བོ་ནི། རྒྱ་གར་ཧིན་རྡུ་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་གི་མངའ་ཁུལ་དུ་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་ཀྱི་གོ་གནས་ལ་དམིགས་ཡོད་པར་ངོས་འཛིན་གནང་གི་འདུག། རྒྱ་གར་དང་ཨ་མི་རི་ཁ་གཉིས་ཀའི་གཉིས་སྣོན་རྟགས་གཉིས་སུ་འབོད་པ་གི་བློན་ཆེན་རྣམ་པ་བཞི་མཇལ་འཕྲད་ནི། སྒྲིག་འཛུགས་ཀྱི་ངོ་བོ་གི་ལམ་ནས་དུས་ཚོད་ངེས་ཅན་གྱི་ནང་ནམ་རྒྱུན་མཇལ་མོལ་ཡོང་བཞིན་པ་དེ། རྒྱལ་ཁབ་གཉིས་ཀ་གི་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འཆར་གཞིའི་དགོས་མཁོ་དང་འབྲེལ་བ་གི་འགྱུར་བ་ཆེན་པོ་ཞིག་དང། འཆར་གཞི་དེའི་ཆ་ཤས་གཅིག་ནི་མངའ་ཁུལ་དེར་རྒྱ་ནག་གི་ཤུགས་རྐྱེན་འགོག་རྒྱུ་གི་གལ་གནད་ལ་དམིགས་ཡོད་པས། མཇལ་འཕྲད་འདིར་རྒྱལ་ཡོངས་བདེ་འཇགས་དང་ཕྱི་འབྲེལ་གྱི་ལས་དོན་གང་གི་ཐོག་ནས་ཀྱང། རྒྱ་ནག་ལ་དམིགས་ནས་གནད་དོན་མང་པོ་གྲོས་བསྡུར་གནང་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཡང་རྒྱ་གར་གྱི་དམག་སྤྱི་ཟུར་པ་ར་བྷི་ཤང་ཀར་ལགས་ནས་ཨི་ཟི་རལ་དང་ཧ་མ་སི་གི་བར་དམག་འཁྲུག་འགྲོ་བཞིན་པ་གི་གནད་དོན་དང། ལྷག་པར་ཐེ་ཝན་གྱི་ཐོག་དམག་འཁྲུག་ལངས་ཚེ་རྒྱ་གར་གྱི་རྒྱབ་རོགས་ཡོང་ཐབས་སོགས་ཀྱི་སྐོར་ལ་མཇལ་འཕྲད་གྲོས་བསྡུར་འདི་གལ་ཆེན་ཆགས་ཡོད་པ་དང། རྒྱ་གར་དང་ཨ་མི་རི་ཁ་གི་འབྲེལ་ལམ་ཐག་ཉེར་གྱུར་པ་དེས་རྒྱ་ནག་ལ་སེམས་འཚབ་ལངས་ཀྱི་ཡོད་པ་འགྲེལ་བརྗོད་གནང་གི་འདུག། རྒྱ་གར་དང་ཨ་མི་རི་ཁ་གི་འབྲེལ་ལམ་ཐག་ཉེར་གྱུར་པ་ནས་བཟུང་རྒྱ་ནག་སེམས་ཁྲལ་ལངས་བཞིན་པ་གི་མངོན་རྟགས་ཤར་ཡོད་པ་མ་ཟད། རྒྱ་ནག་དང་རྒྱ་གར་གི་འབྲེལ་བ་ཡག་པོ་མེད་པས་རྒྱ་ནག་རང་བཞིན་གྱི་སེམས་འཚབ་ཡོང་ངེས་དང། རྒྱ་ནག་གི་མཐའ་འཁོར་ན་དམག་ཤུགས་དང་དཔལ་འབྱོར་གང་གི་ཆ་ནས་ཀྱང་རྒྱ་གར་ཁོ་ནས་རྒྱ་ནག་ལ་གདོང་ལེན་གནང་ཐུབ་ཀྱི་ཡོད་སྟབས། རྒྱ་ནག་ལ་སེམས་ཁྲལ་ཡོང་གི་ཡོད་པ་འགྲེལ་བརྗོད་གནང་སོང་ལ།

ཨ་མི་རི་ཁ་གི་རོགས་རམ་དང་ཆེད་མཁས་ལ་བརྟེན་ནས་རྒྱ་གར་གྱི་མཚོ་གྲུའི་གནས་སྟངས་ཡར་རྒྱས་བཏང་སྟེ། ཨེ་ཤ་ཡ་གི་མངའ་ཁུལ་གྱི་མཚོ་དམག་སྤྱི་དང་ཁྱད་པར་རྒྱ་ནག་གི་མཚོ་དམག་དང་འགྲན་ཐུབ་པ་བཟོ་རྒྱུ་ཡིན་པ་གི་ཁར། རྒྱ་གར་དང་བོད་ཀྱི་ས་མཚམས་གནས་ཚུལ་གོ་བསྡུར་བྱ་འོས་པ་དང། ཨ་མི་རི་ཁར་མཚོན་ནའང་རྒྱ་གར་དུ་མཚོ་དམག་གི་མཐུན་རྐྱེན་བཀོད་སྒྲིག་གནང་ཐུབ་ན། ཁོ་ཚོའི་མཚོ་དམག་རྣམས་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་འགྲེམས་གཏོང་གི་རང་དབང་ཇེ་ཆེར་འགྲོ་ངེས་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་གར་སྲིད་བློན་ནརེནྡྲ་མོ་དི་མཆོག་ནས་ཀྱང་གསུང་འཕྲིན་ཐུང་ངུ་ཟིག་གནང་བ་གི་ནང། རྒྱ་གར་དང་ཨ་མི་རི་ཁ་གཉིས་ཀས་གཅིག་གྱུར་གྱིས་དམངས་གཙོ་དང་སྣ་འཛོམས་ཁྲིམས་ཀྱི་དབང་སྒྱུར་བཅས་ལ་ཡིད་ཆེས་གནང་གི་ཡོད་པ་དེས་ཕྱོགས་མང་བོར་ཕན་ཚུན་མཉམ་ལས་ཀྱི་ཕན་ཐོགས་འབྱུང་ངེས་ཀྱི་ཐོག་རྒྱ་གར་དང་ཨ་མི་རི་ཁས་ཕྱག་སྦྲེལ་གནང་བ་དེས་འཛམ་གླིང་སྤྱི་ལའང་ཕན་ཐོགས་ཡོད་པ་འཁོད་ཡོད་ཅིང། ལོ་འཁོར་གཅིག་རེའི་རྒྱལ་ཁབ་གཉིས་ཀྱི་བློན་ཆེན་རྣམ་པའི་མཇལ་འཕྲད་ཐེངས་ལྔ་བ་གི་མཐར་སྡོམ་གསལ་བསྒྲགས་ཟིག་ཕྱོགས་གཉིས་ཀ་ནས་མཉམ་འབྲེལ་གྱིས་སྤེལ་བ་གི་ནང། གཙོ་བོ་སྲུང་སྐྱོབ་ཡར་རྒྱས་དང་འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཁྲིམས་གཞི་ལག་བསྟར། ཚན་རིག་དང་འཕྲུལ་ལས་ཡར་རྒྱས་དང་འཕྲོད་བསྟེན་དང་ཚོང་གི་གྲོས་མོལ། མི་དམངས་ཕན་ཚུན་འབྲེལ་ལམ་ཡར་རྒྱས་སོགས་ཀྱི་ཐད་ནས་མཉམ་རུབ་གནང་འཆར་ཡོད་པ་འཁོད་ཡོད་ཀི། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། གཟའ་འཁོར་འདིའི་ནང་ཨེ་མོ་རེ་གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཆོས་དང་རིག་གཞུང་གི་འགྲེམས་སྟོན་དང།

ད་ག་ནང་བཞིན་འདི་ཚོ་ལ་ཕྱག་ལས་གནང་མཁན་བ་གང་རེད་ད་དེ་ཚོ་ཚང་མ་ཞེ་དྲག་གི་དགའ་བོ་བྱུང་སོང། Atlanta ཡོད་པའི་འབྲས་སྤུངས་བློ་གསལ་གླིང་ཆོས་ཚོགས་ལ་གཉེར་གནང་པའི་མཛད་སྒོའི་ཐོག་ལྟེ་གནས་ཁང་ཐོག་མར་དབུ་བརྙེས་པ་ནས་ད་བར་ལོ་ངོ་ཉི་ཤུ་རྩ་ལྔའི་རིང་གི་འཕེལ་རྒྱས་ལ་ཕྱིར་དྲན་ཞུས་པའི་བརྙན་དཔར་དང། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་འགྱུར་བའི་གནས་སྟངས་སོགས་ངོ་སྤྲོད་གནང་པའི་བརྙན་དཔར་གཟིགས་འབུལ་ཞུས་གནང་པ་དང། བློ་གསལ་གླིང་གྲྭ་ཚང་གི་དགེ་འདུན་པ་ཁག་ཅིག་གིས་དམིགས་བསལ་སྨོན་ལམ་གསུང་འདོན་གནང་ཡོད་ལ། ས་གནས་ཀྱི་བོད་པའི་ཚོགས་པ་ནས་བོད་ཀྱི་ཞབས་གཞས་གཟིགས་འབུལ་ཞུས་ཡོད་པ་དང། ས་གནས་སུ་བོད་པ་མང་པོ་མེད་ན་ཡང། ཚང་མས་མཉམ་རུབ་ངང་ལས་དོན་གཉེར་བཞིན་ཡོད་པ་བོད་པའི་སྤྱི་མཐུན་ཚོགས་པའི་ཚོགས་གཙོ

ཕྱི་ལོགས་ནས་ཕེབས་མཁན་ཚོགས་འདུ་ཕེབས་མཁན་དང་ད་ག་ནང་བཞིན་གི་གདན་འདྲེན་ཞུ་བྱས་པའི་སྐུ་མགྲོན་དག་དེ་འདྲའི་མང་པོ་ཅིག་ལ་ཐ་མ་དེ་ཨ་ནི་ཆོས་ཚོགས་སུ་གདན་འདྲེན་ཞུས་ཏེ་ཨ་ནི་བོད་པའི་གི་རྣམ་པ་ཅིག་བསྟན་བྱས་ཨ་ནི་སྐུ་ཞབས་ཚོ་གིས་འདོན་པ་འདོན་གནང་བྱས་ཨ་ནི་བོད་པའི་གི་བོད་ཟས་ཅིག་ངོ་སྤྲོད་ཞུ་ཡག་དང་དེ་འདྲ་བྱས་འོ་དེ་འདྲས་དང་སྟབས་བསྟུན་བྱས་ནས་དུས་རྒྱུན་ཆ་ཆེན་དག་ཐ་མ་དེ་གཟའ་པ་སངས་བདུན་ཕྲག་གི་ཐང་གཟའ་པ་སངས་དགོང་དག་ཙི་སུ་དེ་འདྲས་ཞུས་བྱས་དེ་ཡ་ཅིག་གི་གསོལ་སྟོན་ཕུལ་གནང་དགོས།
བློ་གསལ་གླིང་ཆོས་ཚོགས་འདི་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་དབུ་འཛུགས་གནང་པ་ཞིག་ཡིན་པ་དང། རྒྱུན་དུ་བཞུགས་མཁན་དགེ་འདུན་པ་ཚོས་ནང་ཆོས་ངོ་སྤྲོད་དང། སྒོམ་ཁྲིད་གནང་བཞིན་ཡོད་འདུག་ལ། ཆོས་ཚོགས་དེའི་ནང། བོད་ཀྱི་དམིགས་བསལ་ཁྱད་ཆོས་ལྡན་པའི་འགྲེམས་སྟོན་ཞིག་གཉེར་ཡོད་པ་འདིར། ད་རེས་ས་ཕྱོགས་ཁག་ནས་ཕེབས་པའི་མི་སྣ་ཚོས་དོ་སྣང་ཆེན་པོ་གནང་བཞིན་འདུག་པས་དགེ་བཤེས་ཡེ་ཤེས་འཕེལ་རྒྱས་ལགས་ནས་གསུངས་པར། འདིར་ཡོད་པའི་འགྲེམས་སྟོན་དེ་ཨ་རིའི་ནང་ལོགས་ལ་ཕལ་ཆེར་ང་ཚོ་གཅིག་པོ་ཅིག་ཕལ་ཆེར་ཆགས་ཀྱི་ཡོད་རེད་ག་རེ་ཞུས་པ་ཡིན་ན་སྔོན་མ། ད་ལྟ་ནོར་བུ་གླིང་ཀ་ལ་ཡོད་དེ་ངས་ད་ལྟ་ཨ་ལད་པད་ཀོའི་འགྲེམས་སྟོན་ཞིག་འདུག་པ། དེ་འདྲ་སྐུ་ངོ་སྐལ་བཟང་ཡེ་ཤེས་ལགས་ཁོ་རང་ཚོ་གིས་གྲ་སྒྲིག་གནང་བྱས་གྲྭ་ཚང་གིས་སྔོན་མ་བཞེངས་ཡག་འགོ་བཙུགས་པ་རེད་བ་བློ་གསལ་ལག་ཤེས་སྡེ་ཚན་ཞེས་བྱས་ད་ལོ་མང་པོ་ཅིག་བཞེངས་བྱས་གཞུག་གུ་ལ་ཁོ་རང་ཚོ་ད་སྐུ་ཞབས་བགྲེས་པ་ཚོ་ད་མར་རྒན་གོག་ཆགས་བྱེད་དུས་ཨ་ནི་གསར་པ་ཚོ་གིས་བཞེངས་ཡས་ཡང་ཏོག་ཙམ་ཅིག་ཉུང་ཉུང་ཆགས་ཀྱི་འདུག་ག་དེ་དུས་ཨ་ནི་ང་ཚོས་ད་ཅིག་དེ་ཁྱེད་རང་ཚོ་གིས་བཞེངས་བཞེངས་པའི་དེ་ཆ་ཚང་གཅིག་འདིར་གཅིག་བྱུང་ན་ཡག་པོ་འདུག་ཅེས་ང་ཚོས་ཞུས་པ་ཡིན། ཞུས་བྱས་ནས་སྐུ་ཞབས་བགྲེས་པ་གཉིས་འདིར་ཚུར་ཕེབས་བྱས་ད་ག་ནང་བཞིན། ཕ་གིར་བཞེངས་བཞེངས་པའི་དེ་གི་ཆ་ཚང་གཅིག་འདིར་བསྣམས་ཕེབས་བྱས་ཏེ་བསྒྲིགས་པ་རེད། ད་རེས་ཚེས་བཅུ་གཅིག་ཉིན། ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་སྒོམ་སྒྲུབ་ཚན་རིག་དང། སྙིང་རྗེ་གཞི་རྩར་བཟུང་བའི་ལྟེ་གནས་ཁང། ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་སྐབས་ཀྱི་བྱེད་སྒོ་དང། དཀྱིལ་འཁོར་བཤམས་རྒྱུའི་ཁྲོད་ནས་བོད་ཀྱི་བདུན་ཕྲག་གཉེར་གནང་པ་འདི་མཇུག་སྒྲིལ་གནང་གི་ཡོད་འདུག།

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་གྱི་མཐའ་མཇུག་ཏུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ཀ་ནས་ཁ་གཏད་གདོང་ལེན་ནན་པོ་གནང་རྒྱུ་ཡིན་པ་སོགས་ཀྱི་གྲོས་ཆོད་དོན་ཚན་ཁག་བཅུ་བཞག་གནང་ཡོད་པའི་གནས་ཚུལ་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་འདི་གཤམ་ལ་གསན་གནང་གི་རེད། ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་གྱི་མཐའ་མཇུག་ཏུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་རྣམས་ལ་བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་པོ་བྱེད་རྒྱུ་སོགས་ཀྱི་གྲོས་ཆོད་དོན་ཚན་ཁག་བཅུ་བཞག་གནང་ཡོད་པ་རེད་འདུག་ཟླ་བ་འདིའི་ཕྱི་ཚེས་དྲུག་ནས་བཅུ་བར་ཉིན་གྲངས་ལྔའི་རིང་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་རྒྱ་བལ་འབྲུག་གསུམ་གྱི་ས་གནས་ཁག་བཞི་བཅུ་ཞེ་ལྔ་ཡི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པ་ཚོགས་གནང་ཡོད་ཅིང་ཚོགས་ཆེན་དེའི་ཐོག་གྲོས་གཞི་དོན་ཚན་ཁག་བཅུའི་ཐོག་གྲོས་བསྡུར་ལྷུག་པོ་གནང་སྟེ་ཚོགས་ཆེན་གྱི་མཐའ་མཇུག་ཏུ་གྲོས་ཆོད་དོན་ཚན་ཁག་ཅིག་བཞག་གནང་ཡོད་པའི་ནང། གཙོ་བོ་དེང་སྐབས་བོད་མིའི་སྤྱི་ཚོགས་ཀྱི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཟུར་ཟ་བྱེད་མཁན་རྣམས་ལ། བོད་མིའི་སྒྲིག་འཛུགས་ཀྱི་དབུས་ས་གཉིས་ནས་ཁ་གཏད་གདོང་ལེན་ནན་པོ་བྱེད་རྒྱུ་སོགས་ཀྱི་གྲོས་ཆོད་དོན་ཚན་ཁག་བཅུ་བཞག་གནང་ཡོད་པ་རེད་འདུག་དེའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ། ད་གྲོས་ཆོད་ནང་ནས་གཙོ་ཆེ་ཤོས་གཅིག་དེ་རེད ྋསྐྱབས་མགོན་རིན་པོ་ཆེ་ལ་ཨ་ནི་ཆེ་གི་མཛད་པ་འཕྲིན་ལས་ཨ་ནེ་དེ་རིང་སང་ཉིན་ད་ད་ད་ག་ལ་བོ་རེད་བསམ་བཞིན་འདུག་ཤེས་བཞིན་འདུག་ཨན་སྐྱབས་མགོན་རིན་པོ་ཆེ་ལ་ཟུར་ཟ་དང་མཚན་སྨད་ཞུ་ཡག་གི་ཐབས་ཤེས་བྱེད་མཁན་དེ་ཚོ་ལ་དབུས་ས་གཉིས་ཀྱི་ལས་བྱེད་ཡོངས་རྫོགས་ནས་ཨ་ནེ་གདོང་ལེན་བྱེད་དགོས་འདུག་ཟེར་ཡག་གི་དེ་གྲོས་ཆོད་དེ་གལ་ཆེ་ཅིག་རེད་ད་དེ་ནས་རྒྱུན་ལྡན་ནང་བཞིན་ཨ་ནེ་ཞིང་ས་འདེབས་ལས་བྱེད་ཡག་དང་ཨ་ནེ་ཞིང་ད་དཀའ་ངལ་ཆེ་ཡག་ཅིག་དེ་འདྲའི་དུས་ཚོད་དེ་ལ་ཨ་ནེ་གཞིས་ཆགས་ཁག་ནང་ལ་ཕྱི་མི་ལ་ཡ་ཞིང་ཞིང་ཁ་བོགས་མ་ལ་བཏང་ཞིང་ས་བདག་པོ་མ་རྒྱབ་དེ་དཀའ་ངལ་དེ་རབ་དང་རིམ་པ་འཕྲད་ཡོང་གི་ཡོད་དུས་དེའི་སྐོར་ལ་ཡང་གྲོས་བསྡུར་ཤུགས་ཆེན་པོ་བྱུང་བ་རེད། ཡང་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་གསུངས་ན། ད་ལན་ལྷན་ཚོགས་དེ་གང་ཅི་ཚགས་ཚུད་བྱུང་བ་མ་ཟད། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་ཀྱི་ཐད་གྲོས་གཞི་གྲོས་ཆོད་བཞག་གནང་བ་དེ་ནི་དམིགས་བསལ་བཞིན་ཀྱང། དེང་སྐབས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་གནས་སྲུང་སྐྱོབ་བྱ་རྒྱུ་དེ་ནི་གནད་འགག་ཆེན་པོ་ཡིན་དུས། བོད་མིའི་སྒྲིག་འཛུགས་ཙམ་མ་ཡིན་པར་བོད་མིའི་སྤྱི་སྒེར་ཚང་མས་ནུས་པ་མཉམ་སྤུངས་དགོས་རྒྱུ་གནད་འགག་ཆེན་པོ་ཡིན་པ་བརྗོད་གནང་བྱུང། ཨ་ནི་དབུས་ས་གཉིས་ཙམ་མ་ཡིན་པ་གཞི་རིམ་མང་ཚོགས་ཚང་མས་ཀྱི་ང་རང་ཚོ་དགོན་སྡེ། གཞིས་གྲོང་ཨ་ནི་མི་དམངས་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱེད་ན་ཨ་ནི་ང་ཚོ་དཀའ་ངལ་དེ་མེད་པ་བྱེད་ཨ་ནི་ས་གནས་ཀྱི་དབུས་རེད་དབུས་ཀྱི་ས་གནས་རེད་ས་གནས་ཀྱི་མི་དམངས་རེད་ཨ་ནི་མི་དམངས་ཀྱི་ཆོས་སྡེ་ཁག་རེད་ཨ་ནི་འདི་གཅིག་རེད་ལ་དེ་ན་ཡོང་ང་ཡོད་མ་རེད། དེ་ཡོང་དུས་ཙམ་པ་ནུས་པ་མཉམ་སྤུངས་བྱེད་བྱས་དེ་ཚོའི་ཐོག་ལ་ང་རང་ཚོ་གི་བབ་བརླིང་བརྟན་གསུམ་གྱི་ཐོག་ནས་ཨ་ནི་ཁོ་རང་ཚོ་ལ་ངོ་བཅར་སྤྲད་ཐུབ་ན། ཨ་ག་ལེ་ག་ལེ་བྱས་ནས་ང་ཚོ་གཙང་མ་ཆགས་འགྲོ་ན་འདི་ཡག་པོ་ཆགས་ས་རེད་འདི་མིན་པ་ཡིན་ན་ཡང་སྐྱབས་མགོན་རིན་པོ་ཆེ་སྤྱིར་ཞལ་བཞེས་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་ཡ་ཡོད་རེད་དེ་ཡིན་ནའི་ང་རང་ཚོ་མི་མང་གི་དམ་ཚིག་འདི་ཡག་པོ་མ་བཟོ་ན་ཨ་ནེ་བླ་བླ་མ་ཐུགས་ཕམ་བྱུང་ན་ཨེ་ཡང་ག་འདྲ་ཆགས་ཡོང་ལ་བྱས་འདི་གི་ཡང་རང་གཞན་རོགས་གསུམ་ཚང་མ་ལ་དངངས་འཚབ་ཅིག་སྐྱེས་སྡོད་ཀྱི་འདུག། རྟེན་འབྲེལ་གྱི་ཆ་ནས་ད་ང་ཚོ་གྲོས་ཆོད་འདི་ཡག་པོ་གཏན་འབེབས་ཡག་པོ་བྱུང་སོང་ཞུ་ཡ་ཡིན། དེ་མཚུངས་སྦེང་ལོར་ལྷོ་སྤྱི་འཇིགས་མེད་ཚུལ་ཁྲིམས་ལགས་ཀྱིས་གསུངས་ཡག་ལ་ཐེངས་འདིའི་ལྷན་ཚོགས་སྐབས། ས་གནས་འགོ་འཛིན་རྣམ་པ་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་རྣམ་གཉིས། མཇལ་ཁ་དང་བཀའ་སློབ་ཞུ་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་གཞིར་བཟུང་གིས། ས་གནས་འགོ་འཛིན་རྣམ་པས་གོང་ས་མཆོག་གི་བཀའ་དགོངས་དང་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་སྒྲིག་དང་མི་འགལ་བར། ལས་དོན་གཉེར་རྒྱུའི་སེམས་ཁུར་ཆེར་བསྐྱེད་ཀྱི་ཚོར་སྣང་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡིན་ཙང་ང་ལ་ས་གནས་འགོ་འཛིན་དེ་གའི་དེའི་ཨ་ནི་ས་གནས་ལ་མར་ཕེབས་འགྲོ་བའི་སྐབས་ལ་སྐུ་མདུན་གྱི་དགོངས་པ་ག་རེ་ཡིན་པ་དེ་བས་ཀྱི་ཆ་ཚང་མ་འགལ་བའི་ཐོག་ནས་བཅའ་ཁྲིམས་ཀྱི་སྒྲིག་གཞི། བཙན་བྱོལ་བོད་མིའི་ད་ལྟ་སྲི་ཞུ་བའི་གནང་སྒོའི་སྒྲིག་གཞི་ཨ་ནི་དེ་བས་གཞིས་ཆགས་ནང་ལ་ཡར་ལྷིང་འཇགས་དང་དྲང་ནས་ཞིང་གི་ནུས་པ་མཉམ་སྤུངས་དང་ཆིག་སྒྲིལ་གོང་བུ་གཅིག་ལ་ཡར་གནས་ཐུབ་ཡས་ཀྱི་ཐོག་ལ་ཨ་ནི་གཙོ་བོ་གཙོ་བོ་ས་གནས་ཀྱི་ཡུལ་མི་ཚོར་མཉམ་ཐོག་ལ་ཡར་ཨ་ནི་འབྲེལ་བ་ཡག་པོ་གནས་དགོས་ཡ། ཨ་ནི་གཞིས་ཆགས་ནང་ལོགས་ལ་ཡང་འཛིན་སྐྱོང་སྤེལ་གསུམ་བདེ་དོན་གྱི་ཐོག་ལ་ཡང་ཕྱག་ལས། འགན་ཁུར་མུ་མཐུད་ནས་ཞུ་དགོས་ཡ་དེ་གས་དེའི་རྟགས་གང་འདྲ་དོན་ཚན་གསུམ་བཞི་གཅིག་བསྡུས་བྱས་ནས་དྲན་པའི་ཐོག་ནས་ཞུས་པ་ཡིན་ན་ཆ་ལག་ཚང་བ་གཅིག་དང་ཞེ་དྲག་གི་ཚགས་ཚུད་པོ་གཅིག། གཞན་ཡང་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་གི་ལས་དོན་ཚགས་ཚུད་ཡོང་རྒྱུར་ཚོགས་པའི་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚོགས་ཆེན་འདི་བཞིན་ས་གནས་འགོ་འཛིན་རྣམ་པ་སྤྱི་དང་ལྷག་པར་དུ་ས་གནས་འགོ་འཛིན་གསར་པ་རྣམ་པར་ལས་དོན་གཉེར་ཕྱོགས་ཐད་ཕན་ཐོགས་ཀྱི་དགེ་མཚན་ཆེན་པོ་ཡོད་པ། ནང་སྲིད་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། ས་གནས་འགོ་འཛིན་གསར་པ་ཚོ། རྙིང་པ་ཚོ་ད་དམིགས་བསལ་གྱི་ཡོད་མ་རེད་གསར་པ་ཚོས་རྡ་རམ་ས་ལར་སླེབས་ནས་ཚོགས་འདུ་འཚོགས་པའི་སྐབས་ལ་དབུས་ཀྱི་ལས་ཁུངས་ཀྱི་ལས་ཀ་ག་རེ་བྱེད་ཀྱི་འདུག་ཨ་ནེ། ས་གནས་ལ་ལས་ཀ་ག་རེ་བྱེད་དགོས་ས་རེད། ཨ་ནེ་གྲོས་བསྡུར་བྱེད་པའི་སྐབས་ལ་ད་ནི་ས་གནས་མ་འདྲ་ནས་དཀའ་ངལ་མ་འདྲ་བཤད་ཡོང་པའི་སྐབས་ལ་ཨ་ནེ་ས་གནས་སོ་སོ་གི་གནད་དོན་རྟོགས་ཡ་དང་ཨ་ནེ་དེ་ག་དེ་ཡང་ཁ་ཤས་ཀྱིས་ཨ་ནེ་ཐག་གཅོད་བྱེད་པའི་བརྒྱུད་རིམ་དེ་ཚོ་ཤེས་ཡ་དང་འཛིན་སྐྱོང་གི་ལས་བྱེད་གསར་པ་དེ་འདྲས་ལ་ཡ་ཐུགས་ཕན་རྒྱ་ཆེན་པོ་གསོས་ཡོད་རེད་ཞུ་ཡ་ཡིན། སྤྱིར་བཏང་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ཁྱབ་ཁོངས་ས་གནས་འགོ་འཛིན་རྣམ་པའི་འཛིན་སྐྱོང་ཚགས་ཚུད་ཡོང་ཆེད། ས་གནས་འགོ་འཛིན་རྣམ་པའི་ཚོགས་ཆེན་དེ་བཞིན་ལོ་ངོ་ཉི་ཤུ་རྩ་གྲངས་གོང་ནས་ཚོགས་ཞུགས་ཀྱང་ཕྱི་ལོ་ཉིས་སྟོང་གཉིས་ལོར་བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་དབུ་ཁྲིད་པའི་བཀའ་ཤག་སྐབས་ནས། ཚོགས་འདུའི་འགྲོ་ལུགས་འགྲོ་སྟངས་དང་མཐུན་པའི་སྒོ་ནས་གྲོས་གཞི་གྲོས་ཆོད་གཏན་འབེབས་གནང་བ་གཞིར་བཟུང་གིས། ལྷན་ཚོགས་དེ་འཚོགས་པ་ནས་བཟུང་སྟེ་ད་ལོ་ལྷན་ཚོགས་ཐེངས་བཅོ་ལྔ་པ་དེ་ཆགས་ཀྱི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

འགོ་འཛུགས་གནང་བའི་མ་དང་བྱིས་པ་རྣམས་ཀྱི་ལུས་ཟུངས་གསོ་བྱེད་ཀྱི་ལས་གཞི་ཐོག་རྡ་རམ་ས་ལའི་ས་གནས་འགོ་འཛིན་གྱི་ལས་བྱེད་ཚེ་རིང་གཡང་འཛོམས་ལགས་དང་ལྷན་དུ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་འདི་གཤམ་ལ་གསན་གནང་གི་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་གསན་མཁན་རྣམས་ལ་སྐུ་ཁམས་བཟང། ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་ལེ་ཚན་དེའི་ནང་བོད་མིའི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་འགོ་འཛུགས་གནང་བའི་མ་དང་བྱིས་པ་རྣམས་ཀྱི་ལུས་ཟུངས་གསོ་བྱེད་ཀྱི་ལས་གཞིའི་ཐོག་རྡ་ས་ས་གནས་འགོ་འཛིན་གྱི་ལས་བྱེད་ཚེ་རིང་གཡང་འཛོམས་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་བདུན་ཕྲག་འདིའི་ནང་བཞུགས་སྒར་རྡ་རམ་ས་ལའི་ཁུལ་གྱི་གནས་ཚུལ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། བཞུགས་སྒར་བྱམས་པ་གླིང་རྒས་གསོ་ཁང་གི་ཉེ་འཁྲིས་སུ་གཅན་གཟན་དོམ་གྱིས་མི་ལ་གནོད་སྐྱོན་བཏང་ཡོད་པའི་སྐོར་དང། བོད་ཀྱི་ཟློས་གར་ཚོགས་པས་མའོ་ཙཱ་བྷ་དུས་སྟོན་ནང་མཉམ་ཞུགས་གནང་ཡོད་པའི་སྐོར། ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་སྟོན་སྲུང་བརྩི་ཞུས་ཡོད་པའི་སྐོར། དེ་བཞིན་ཉེ་ལམ་ཐའེ་ཝན་མང་ཚོགས་ཐེབས་རྩ་ཁང་གི་སྐུ་ཚབ་ཚོགས་ཆུང་ཞིག་བཞུགས་སྒར་རྡ་རམ་ས་ལ་ཆེད་ཕེབས་ཀྱིས་བོད་ཀྱི་གཞུང་ཁོངས་མེད་པའི་ཚོགས་སྡེ་ཁག་ཏུ་འཚམས་གཟིགས་ཕེབས་ཡོད་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡིན། གནས་ཚུལ་རྒྱས་པ་ཁག་གཤམ་ལ་རིམ་པས་གསན་རོགས་གནང། བཞུགས་སྒར་རྡ་རམ་ས་ལའི་གླིང་སྐོར་ལམ་དང་ལྷ་རྒྱལ་རིའི་ཉེ་འདབས་སུ་ཆགས་པའི་བྱམས་པ་གླིང་རྒས་གསོ་ཁང་གི་གཡས་གཡོན་དུ། དེང་སྐབས་གཅན་གཟན་དོམ་སླེབས་འདུག་པ་མ་ཟད་ཁ་སྔོན་སྤྱི་ཟླ་བཅུ་གཅིག་ཚེས་བཞི་ཉིན་གྱི་སྔ་དྲོ་བོད་མི་བགྲེས་སོང་ཞིག་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པར་བརྟེན་རྡ་ས་ས་གནས་འགོ་འཛིན་གྱིས་ཉེན་བརྡ་དང་འབྲེལ་བའི་གསལ་བསྒྲགས་ཤིག་སྤེལ་བའི་ནང་བཞུགས་སྒར་གླིང་སྐོར་དུ་ཕེབས་མཁན་རྣམས་ལ་རབ་བྱུང་ན་ཞོགས་པ་སྔ་པོ་དང་དགོང་མོ་ཕྱི་པོར་མ་ཕེབས་རོགས་ཞེས་གསལ་བསྒྲགས་སྤེལ་འདུག། ཁ་རྩང་ནས་ད་ལྟ་ང་ཚོ་གླིང་སྐོར་ལམ་ཁ་ལ་ཡང་དོམ་སླེབས་འགོ་བཙུགས་ཚར་ཤག་ཨ་ནེ་དེ་རིང་ཞོགས་ཀས་ང་ཚོ་འདུག་བྱས་རྒས་འཁོགས་ཅིག་ལ་དཀའ་ངལ་འཕྲད་པ་དེ་འདྲ་བྱུང་ཤག་བྱས་ཙང་ས་གནས་འགོ་འཛིན་ངོས་ནས་མི་མང་ཆ་ཚང་ལ་ཡང་འབོད་སྐུལ་ཞུས་ཏེ་ཞོགས་ཀས་སྔ་པོ་ནས་མར་གླིང་སྐོར་ཕེབས་དང་དགོང་དག་ཕྱི་པོ་གླིང་སྐོར་ལ་ཕེབས་དེ་ཁྱོན་ནས་མ་གནང་རོགས་བྱེད་ལབ་བྱས་ངས་གསལ་བསྒྲགས་ཞུ་གི་ཡོད་འབོད་སྐུལ་ཞུ་གི་ཡོད་བྱས་ཙང་སོ་སོའི་གི་ཁྱབ་ཁོངས་ནང་ལ་ཡོད་པའི་གི་ཆ་ཚང་ལ་ཡང་དེ་ལན་ཅིག་ཡིན་གཅིག་མིན་གཅིག་འཕྲོད་པ་བྱེད་རོགས་བྱེད་ལབ་བྱས་མི་མང་ཆ་ཚང་ལ་ལ་ངས་གསལ་བསྒྲགས་ཞུ་གི་ཡོད། ཡང་ཧི་མ་ཅལ་མངའ་སྡེ་ཡི་ཀིན་ནོར་མ་ཧོད་སཱབ་དུས་སྟོན་གོ་སྒྲིག་ཚོགས་ཆུང་གི་གདན་ཞུས་ལྟར་ཉེ་ལམ་བོད་ཀྱི་ཟློས་གར་ཚོགས་པའི་སྒྱུ་རྩལ་བ་རྣམས་ལྷན་ཞུགས་ཀྱིས་བོད་ཀྱི་སྲོལ་རྒྱུན་རིག་གཞུང་འཁྲབ་སྟོན་གནང་འདུག་པ་མ་ཟད་དུས་སྟོན་མཇུག་བསྡོམས་མཛད་སྒོའི་ཐོག་ཧི་མ་ཅལ་མངའ་སྡེ་ཡི་བློན་ཆེན་སྐུ་ཞབས Jagat Singh མཆོག་སྐུ་མགྲོན་གཙོ་བོར་གདན་ཞུ་གནང་འདུག་པ་མ་ཟད་མི་གྲངས་སུམ་སྟོང་ལྷག་ལྷན་འཛོམས་གནང་འདུག། དུས་སྟོན་དེ་ནི་སྤྱི་ཟླ་བཅུ་པ་ནས་འགོ་འཛུགས་ཀྱིས་སྤྱི་ཟླ་བཅུ་གཅིག་འགོ་སྟོད་དུ་མཇུག་སྒྲིལ་གནང་གི་ཡོད་ཅིང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ཙམ་ནས་དུས་ཆེན་དེ་མངའ་སྡེའི་དུས་སྟོན་ཞིག་ཏུ་གཏན་འབེབས་གནང་ཡོད་པ་རེད། ཡང་སྤྱི་ཟླ་བཅུ་གཅིག་ཚེས་བརྒྱད་རེས་གཟའ་ལྷག་པའི་ཉིན་བཞུགས་སྒར་ཉེ་འདབས་སུ་ཆགས་པའི་ནོར་གླིང་བོད་ཀྱི་རིག་གཞུང་གཅེས་སྐྱོང་ཁང་དབུ་བརྙེས་ནས་མི་ལོ་ཉི་ཤུ་རྩ་བརྒྱད་ཧྲིལ་པོ་འཁོར་བའི་དུས་སྟོན་མཛད་སྒོ་ཚོགས་ཡོད་ཅིང་བོད་མི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་སྐུ་མགྲོན་གཙོ་བོར་མགྲོན་འབོད་གནང་བ་བཞིན་ཕེབས་བཅར་གྱིས་བོད་ཀྱི་རིག་གཞུང་གི་གལ་གནད་དང་ལྷག་དོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཙན་བྱོལ་ནང་བོད་མིའི་སྒྲིག་འཛུགས་ནང་ནས་ཐོག་མར་ཆོས་དོན་ལྷན་ཁང་གསར་འཛུགས་མཛད་པ་དང་དེ་བཞིན་བཙན་བྱོལ་ནང་འབྱོར་མ་ཐག་རིག་གཞུང་གི་སྟེང་ནས་བོད་ཀྱི་ཟློས་གར་ཚོགས་པ་གསར་འཛུགས་མཛད་པ་སོགས་རིག་གཞུང་ཐོག་ལ་རྒྱལ་བ་རིན་པོ་ཆེས་དགོངས་བཞེས་མཛད་ཚུལ་དང་བོད་ཀྱི་ཆོས་དང་རིག་གཞུང་དེ་བོད་ཀྱི་འཐབ་རྩོད་ཐོག་ལ་གལ་གནད་ཆེན་པོ་ཡིན་པ་སོགས་ཀྱི་གསུང་བཤད་གནང་འདུག།

གཞན་ཡང་འཆར་ལོའི་ལས་འཆར་སོགས་ཀྱི་ཐད་གོ་བསྡུར་གནང་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཞུགས་སྒར་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་རེད། གཤམ་ལ་བོད་མི་སྒྲིག་འཛུགས་འཕྲོད་བསྟེན་ལས་ཁུངས་ཀྱིས་འགོ་འཛུགས་གནང་བའི་མ་དང་བྱིས་པ་རྣམས་ཀྱི་ལུས་ཟུངས་གསོ་བྱེད་ཀྱི་ལས་གཞིའི་ཐོག་རྡ་ས་ས་གནས་འགོ་འཛིན་གྱི་ལས་བྱེད་ཚེ་རིང་གཡང་འཛོམས་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན།

ས་གནས་འགོ་འཛིན་གྱིས་ཨ་མདའ་བཀྲ་ཤིས་ལགས་ཀྱི་ཞུ་ལ་གླེགས་ཡོད་ར་ཨ་ནི་ཡང་གཙོ་བོ་དེ་ཡི་གེ་ད་ང་ཚོ་གི་དེ་ནས་ད་མ་དང་བྱིས་པ་གི་ནང་ལོགས་ལ་ཨ་ནི་དཔེ་བཞག་ཐོག་ནས་རང་ཅིག་འབྲེལ་བ་འདྲ་བོ་བྱེད་དགོས་ཡ་དེ་འདྲ་ད་དེ་འདྲ་ཡོད་པ་ཡིན་ན་ར་ཨ་ནི་བཀྲ་ཤིས་ལགས་ཁོ་རང་ཡིན་པ་ཡང་ང་རང་ལས་རྒན་པ་ཡིན་ཙང་ཁོ་རང་ལ་བཀའ་འདྲི་ཞུ་ཞུ་བྱེད་ཀྱི་ཨ་ད་ཡ་མ་འདྲ་ཡིན་ནའི་མི་མང་མཉམ་པོ་ཡང་འབྲེལ་བ་གནང་དགོས་ཡ་འདྲ་བོ་ད་མི་མང་མཉམ་པོ་ཡང་ག་རེ་ཐོག་ནས་ད་ལས་ཀ་ཅིག་བྱེད་བྱོས་ར་དེ་ང་རང་རང་བྱེད་བྱེད་ཡ་མི་ག་ལ་ད་དཔེ་བཞག་རྡ་རམ་ས་ལ་ནང་ལོགས་ལ་ད

འཕྲོད་བསྟེན་ནི་འགོ་ཚུགས་དུས་ཨ་ནི་ཡང་དེ་ད་ལྟ་བོད་པ་ནང་ལོགས་ལ་བོད་པ་གི་མི་འབོར་དེ་ཉུང་ཉུང་ཅིག་ཆགས་སོང་ཙང་ཡང་དེ་འདྲའི་སྤྲོ་ཅིག་ཐབས་ཤེས་བཏང་བ་འགྲོ་ཕྱིན་པ་ཡིན་ན་ཨ་ནི་ཡང་མི་འབོར་དེ་མང་མང་པོ་བྱས་ཨ་ནི་ཡང་སྤྱི་ཚོགས་ནང་ལ་ཕན་ཐོགས་ཡ་འགྲོ་ས་ད་ང་ཚོ་བོད་པ་མང་པོ་ཕན་ཐོགས་ཡ་ཚོ་དང་ཨ་ནི་ཞིག་ནི་ཕན་ཐོགས་རེད་བསམ་བྱས་ཨ་ནི་ཡང་འཕྲོད་བསྟེན་གི་དེ་འགོ་ཚུགས་རེད་བསམ་གྱི་འདུག་ར་ཨ་དེ་ནས་ཡང་ང་ཚོ་གི་འཕྲོད་བསྟེན་གི་འགོ་འཛུགས་བྱས་ཨ་ནི་ལས་གཞི་དེ་ང་ཚོ་གི་བྱས་ཨ་ནི་མ་དང་ཟས་བཅུད་ཀྱི་ཅ་ལག་བཀྲམ་ཡ་ཚོ་ར་དེ་ང་རང་བྱས་ཨ་ནི་ཕྲུ་གུ་ལ་ཅ་ལག་བཀྲམ་ཡ་དེ།

ག་རེ་བྱེད་དགོས་ཡོད་མེད་ར་ད་ལྟ་འཕྲོད་བསྟེན་གྱི་ཡང་དེ་མེད་པ་ཡང་ཨ་ནི་ད་ལོ་དྲུག་ཅུ་རེ་ལྔ་གྱི་ཡལ་འདབ་རྒན་འཁོགས་དེ་ཚོ་ལ་ཡོད་ར་དམིགས་བསལ་གྱི་ཡང་དེ་གང་ལ་ང་ཚོ་ཡང་འཕྲོད་བསྟེན་ནི་དེ་ལ་ཡང་ལས་བྱེད་ལས་སྒོ་རུ་ཡ་དེ་དུས་ཨ་ནི་ཡང་ང་ཚོ་གྱི་ལས་བྱེད་བྱས་ནས་ཡང་དེ་བྱེད་དགོས་ར་གང་འདྲ་ཟེར་ན་ད་ཟླ་བ་གསུམ་གསུམ་བྱས་ན་རྒན་འཁོགས་ཚོ་ཡ་འཛོམས་ཨ་དམིགས་བསལ་དྷ་རམ་ས་ལ་ཡིན་ན་ཁ་ཐོར་ཡིན་ཙང་རྒན་འཁོགས་ཁ་ཤས་ཡང་ཁེར་རྐྱང་ལྷག་དེ་ད་ཕ་མ་ཁ་ཤས་ཡང་གཅིག་པུ་ཅིག་བྱས་ཕྲུ་གུ་ཚང་མ་ཕྱི་ལོགས་ལ་བྱས་ཨ་ནི་ཏག་ཏག་ཞིག་མ་དེ་དུ་ཨ་ནི་རྒན་འཁོགས་གང་ཚ་ཡ་འཛོམས་བྱས།

ངས་དེ་ལ་ཡང་སེམས་ཤུགས་ཆག་མ་སོང་ལགས་དཔེ་དེ་འདྲ་ཞིག་བྱ་ཡ་ལོས་ན། ད་དཀའ་ལས་ལབ་ན་ད་ལས་ཀ་ག་རེ་ཡིན་ན་པའི་དཀའ་ལས་ཡོད་ར་ད་ཡིན་ན་སོ་སོ་སེམས་པ་ག་ལ་རག་ལས་རེད་ལས་ཀ་བྱེད་སྟངས་ད་ཡིན་ན་མི་མང་ཡ་སུ་མ་སུ་ད་ཐོན་མེ་ཡ་སུ་མ་སུ་ད་ཆ་ཡ་ཆ་ཡོད་དུ་དེ་ཡིན་ད་ང་རང་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག་ང་རང་ད་ད་ག་པར་ལས་ཀ་བྱས་པ་ཡིན་ནའི་དེ་ལ་ཁོར་ཡུག་ཡག་པོ་ཅིག་དང་མི་མི་མང་ད་ག་རེ་ཐོག་ལ་ཡིན་ནའི་ཡག་པོ་ཅིག་རང་གབ་ཏུ་ཐུག་དུ་ཡ་ཨ་ནི་འོ་ཅིག་ང་ལ་ད་དེ་འདྲའི་དཀའ་ལས་བྱུང་མ་སོང་གི་ལ། ལགས་སོ་ས་གནས་འགོ་འཛིན་ལ་ད་ད་ལས་ཀ་བྱེད་པའི་སྐབས་ལ་ད་སོ་སོ་སྤྲོ་བ་ལས་ཆེ་ར་ལས་ཀ་ར་མང་པོ་བྱས་ར་ལས་ཀ་དེ་ན་ཡ་ཆ་ཤས་ཅིག།

གཙོ་བོ་དེ་དང་སྐྱེ་དམན་ལྷད་ཆེ་བས་ཕྱི་དོར་མུ་མཚོན་ཆ་སྡུག་གང་ཡོད་ཡང་གཙོ་བོ་དེ་དང་ཁྱོ་ག་ཁོ་རང་གི་དུས་ཚོད་སྟོན་བྱེད་རང་སྐད་ཆ་བཤད་ག་རེ་ཐོག་ལ་ཡིན་ནའི་ཡོད་ར་ད་སྐད་ཆ་བཤད་ཐུབ་ན་ཡག་པོ་རེད་བསམ་གི་འདུག་ཡ་ད་ཡུན། ངས་ཐ་མ་ག་རེ་ཤོད་ལེ་ད་དེ་ན་ལས་ནི་གཉིས་ཆ་འདུག་ང་ཚོ་ལྟ་བའི་སྐབས་ལ་བུ་དང་བུ་མོ་གཉིས་ཆ་ལེན་གྱི་འདུག་དེ་ཁྱེད་རང་རྒྱུན་དུ་ལྟ་བའི་སྐབས་ལ་ཡ་དེ་ཟས་བཅུད་ལེན་མཁན་ལེ་ནི་དེ་བུ་མང་བ་དང།

ལགས་སོ། ལགས་སོ། ཨ་ནི་ངས་དུས་ཚོད་རྐྱེན་པས་ལེ་ཚན་དེ་དེ་ནས་མཇུག་སྒྲིལ་ཞུ་རྒྱུ་ཡིན། ངས་བཀའ་མོལ་ཞུ་ཡུལ་དེ་རྡ་ས་ས་གནས་འགོ་འཛིན་གྱི་ལས་བྱེད་ཚེ་རིང་དབྱངས་འཛོམས་ལགས་རེད། དབྱངས་འཛོམས་ལགས་ང་ཚོར་དུས་ཚོད་གནང་བྱས། ད་ནི་མ་དང་ལས་གཞིའི་སྐོར་ལ་ཡང་བཀའ་མོལ་ཞིབ་ཞིབ་ཕྲ་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཐུགས་རྗེ་ཆེ། གཤམ་ནས་ཡང་ད་ལྟ་མ་དང་བྱིས་པའི་ལས་གཞིའི་ནང་ལ་ཡང་མཉམ་ཞུགས་གནང་མཁན་བོད་མི་ཞིག་ལ་ཡང་བཅར་འདྲི་ཞུས་པར་ནི་ཁོང་གིས་ལས་གཞི་དེ་ཧ་ཅང་གི་ཕན་ཐོགས་ཡོད་པ་དང་ནི་ཕྲུ་གུ་ལ་ཡང་ཟས་བཅུད།

ཐེངས་འདིའི་ལས་རིམ་མཇུག་སྒྲིལ་མ་ཞུས་གོང་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་ཨ་རིའི་ནང་དུ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་སུ་བཅར་བ་དང་སྟབས་བསྟུན་ནས་ཉིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ལྷན་ཚོགས་དང་རྒྱལ་ས་ཝཱ་ཤིང་ཏོན་ས་གནས་གཞོན་ནུ་ལྷན་ཚོགས་གཉིས་ཟུང་སྦྲེལ་གྱིས་དེ་རིང་རྒྱལ་སའི་ཁུལ་དུ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་ཞིག་སྤེལ་གནང་ཡོད་པ་རེད་བཞག། ཡང། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་རབ་དང་རིམ་པ་ལག་བསྟར་བྱེད་བཞིན་པའི་སྐབས་འདིར་བོད་མི་གཞོན་སྐྱེས་ཚོས་དྲ་ལམ་ནས་ལས་འགུལ་འདྲ་མིན་སྤེལ་བ་སོགས་ཀྱི་ལམ་ནས་བོད་མི་ཚང་མས་བོད་ཀྱི་སྐད་དང་ཡི་གེ་ཡག་པོ་སྦྱོང་དགོས་པའི་ཐད་དོ་སྣང་དང་དྲན་སྐུལ་གནང་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་རེད། གསན་པ་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མོ་དབྱངས་སྒྲོལ་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།